ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་དྲུག་པའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཉིས་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་འཇར་མན་གཞུང་གིས་བོད་ནང་གི་ཆོས་དད་སོགས་ཀྱི་གནས་སྟངས་ཀྱི་ཐད་ལ་བརྟག་ཞིབ་ནན་པོ་བྱས་ཏེ་ཡོད་པ་དང། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་དུ་གཏོང་རྒྱུ་ཡི་ཐབས་ཇུས་ཀྱི་ཡིག་ཆ་ཐོག་མ་དེ་བཏོན་པའི་གི་ནང་ལ་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་བཀོད་ཡོད་པའི་སྐོར་སོགས། དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། བོད་དོན་དུ་ལས་ཀ་བྱེད་ཡག་དེ་བཀའ་ཤག་བྱེ་བྲག་གཅིག་དང་སྲིད་སྐྱོང་བྱེ་བྲག་གཅིག་གི་ཆེད་དུ་རྩ་བ་ཉིད་ནས་བྱེད་ཀྱི་ཡོད་མ་རེད། བོད་མི་རིགས་ཀྱི་ཆེད་དུ་བོད་མི་འཐབ་རྩོད་ཀྱི་བོད་རང་དབང་སླར་གསོའི་ཆེད་དུ་དེའི་ཆེད་དུ་བྱེད་ཀྱི་ཡོད་རེད། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་ཞིག་དང་བཅས།

བོད་ནང་གི་གནས་སྟངས་ལ་བརྟག་ཞིབ་ནན་པོ་བྱས་ཏེ་ཡོད་སོགས་བརྗོད་ཡོད་པ་རེད། ཉེ་ལམ་ཕྱི་ཟླ་བདུན་པའི་ཚེས་བཅུ་བཞི་གི་ཉིན་འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་དུ་གཏོང་རྒྱུ་ཡི་ཐབས་ཇུས་ཡིག་ཆ་དང་པོ་ཞེས་པ་བཏོན་ཡོད་པའི་ནང། རྒྱ་ནག་གཞུང་གིས་ཡུལ་དེའི་འགྲོ་བ་མི་ཡི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་ཡོད་པའི་གནད་དོན་འབུར་ཐོན་བྱས་འདུག་ལ་ཤོག་གྲངས་དྲུག་ཅུ་རེ་བཞི་ཡོད་པའི་ཐབས་ཇུས་ཡིག་ཆ་དེ་ཡི་ནང

རྒྱ་ནག་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཞན་པོ་ཡོད་པ་ཡང་གླེང་ཡོད་པ་རེད། དེ་དང་འབྲེལ་ནས་འཇར་མན་གྱི་སྲིད་འཛིན་མཆོག་གིས་ཀྱང་ཁོང་གི་ཊུའི་ཊར་དྲ་རྒྱ་གི་ཐོག་ལ་ང་ཚོ་ཡི་དམིགས་ཡུལ་ནི་རྒྱ་ནག་ཁེར་རྐྱང་དུ་འཇོག་རྒྱུ་དེ་མིན་ལ། མ་འོངས་པར་རྒྱ་ནག་ལ་ཧ་ཅང་བློ་གཏད་དང་རེ་བཅོལ་ཆེན་པོ་བྱེད་མི་དགོས་པའི་གི་ཆེད་དུ་ཡིན་ཞེས་སོགས་བཀོད་ཡོད་པ་རེད།

དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་ངོ་སྤྲོད་གནང་ཡོད་པ་རེད། ཆོས་འཁོར་དུས་ཆེན་དེ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ནས་ཞག་བཞི་བཅུ་ཞེ་དགུའི་མཐའ་ལ་ཡང་གནས་མཆོག་ཝ་རཱ་ཎ་སི་ལ་ཕེབས་ནས་འཁོར་ལྔ་སྡེ་བཟང་པོ་ལ་ཡང་ད་མིའི་དབང་དུ་བྱས་པ་ན་གདུལ་བྱ་འཁོར་ལྔ་སྡེ་བཟང་པོ་རེ་ཨ་ནི་ལྷ་བྱས་པ་ན་ད་ལྷའི་དབང་པོ་བརྒྱ་འབྱིན་དང་ཚངས་པ་ལ་སོགས་པ་ད་ལྷ་ཞེ་དྲག་མང་པོ་ཡོད་རེད། འདི་འདྲས་ཀྱི་ད་གདུལ་བྱ་མཐའ་ཡས་པ་ལ་ཡང་བཅོམ་ལྡན་འདས་ཀྱིས་ཆོས་དང་པོ་གསུངས་ཡག་གི་ད་དུས་ཆེན་དེ་ད་ཆོས་འཁོར་དུས་ཆེན་དེ་ད་ནམ་རྒྱུན་ང་ཚོ་ཐ་སྙད་མང་པོ་གཅིག་གིས་བོད་ཟླ་དྲུག་པའི་ཚེས་པ་བཞི་ཉིན་མོ་དེ་འཁེལ་གྱི་ཡོད་པ་ཡིན་ཙང་འདི་འདྲའི་ཐོག་ནས་ད་དྲུག་པ་ཚེས་བཞི་གསུང་གི་ཡོད་རེད་དེ་འདྲས་ད་ད་ག་ད་བཅོམ་ལྡན་འདས་ཀྱིས་ཨ་ནེ་འཛམ་བུ་གླིང་ལ་ཡང་ཆོས་འཁོར་ལོ་དང་པོ་བསྐོར་བའི་དུས་ཆེན་ད་འདི་འདྲའི་ཐོག་ནས་ད་ཆོས་འཁོར་དུས་ཆེན་ཟེར་ནས་ད་དུས་ཆེན་འདི་ད་གལ་ཆེན་པོ་རེད་ཆགས་བསྡད་ཡོད་རེད་ལོ། ཡང་རིན་པོ་ཆེ་མཆོག་གིས་མུ་མཐུད་དེ་གསུང་དོན་ལ། ད་སྤྱི་དང་ང་ཚོས་བཅོམ་ལྡན་འདས་ཀྱི་ད་མཛད་པ་རྣམ་པ་ཐར་པ་མཐའ་ཡས་པ་ཅིག་ཡོད་རེད་བཅོམ་ལྡན་འདས་ཀྱི་ད་མཛད་པའི་ནང་གི་གལ་ཆེ་ཤོས་བ་དེ་གསུང་གི་མཛད་པ་དེ་རེད་བ་གསུང་གི་མཛད་པ་དེ་རེད་ང་རང་ཚོའི་ཕྱི་རབས་ཀྱི་གདུལ་བྱ་ཚོས་བཅོམ་ལྡན་འདས་ཀྱི་མཛད་པའི་ནང་ནས་ད་ང་རང་ཚོའི་བགོ་སྐལ་དུ་ཡོད་དེ་ང་རང་ཚོའི་ཉམས་ལེན་བྱས་གཙོ་བོ་དེ་གསུང་གི་མཛད་པའི་སྟེང་ནས་ང་ཚོས་ཉམས་ལེན་བྱས་དེ་ཆགས་བསྡད་ཡོད་རེད། འདི་འདྲ་ཙང་ད་བཅོམ་ལྡན་འདས་ཀྱིས་ཆོས་དང་པོ་དེ་གནས་མཆོག་ཝ་ར་ཎ་སི་ལ་ཡ་འཁོར་ལྔ་སྡེ་བཟང་པོ་ལ་ཡ་བདེན་བཞིའི་ཆོས་འཁོར་གསུངས་པ་རེད་བདེན་བཞིའི་ཆོས་འཁོར་གསུངས་པའི་སྐབས་ལ་ཡ་ད་གཙོ་བོ་འབྲས་བུ་དེ། མི་འདོད་པའི་སྡུག་བསྔལ་དང་ཨ་ནི་དེའི་རྒྱུ་ཀུན་འབྱུང་བྱས་བྱས་ནས། ད་མི་འདོད་པའི་སྡུག་བསྔལ་དེ་མེད་པར་བྱེད་པ་ལ་ཀུན་འབྱུང་སྤང་དགོས་རེད་ཨ་ནི་སྡུག་བསྔལ་ནས་ཐར་པའི་ཐར་པ་ཐོབ་པ་ལ་ཨ་ནི་བདག་མེད་རྟོགས་པའི་ལམ་བསྒོམ་དགོས་རེད་ཅེས་བྱས་ནས་ད་གང་ལྟར་སྤང་བླང་གི་འཇུག་ལྡོག་གི་རྣམ་གཞག་སྔོན་ཆད་སྟོན་པ་སུ་གཅིག་མ་གསུངས་པ་ཞིག་ད་བཅོམ་ལྡན་འདས་ཀྱིས་དང་པོར་གསུངས་བྱས་བྱས་ནས། ཡང་དམིགས་བསལ་དེང་སྐབས་བོད་གཞིས་བྱེས་གཉིས་ཀྱི་ནང་དུ་ཆོས་འཁོར་དུས་ཆེན་གྱི་སྐབས་ལ། མང་ཚོགས་ནས་ཆོས་པོ་ཏི་དང་ཆོས་དེབ་སོགས་ཁུར་ནས་སྐོར་བསྐྱོད་འགྲོ་བའི་གི་ལུགས་སྲོལ་ཞིག་ཡོད་པའི་གི་སྐོར་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་གསུངས་ཡོད། ཉིན་དེར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་སོགས་སྒོ་བརྒྱབ་ནས་དུས་ཆེན་སྲུང་བརྩི་དགོས་ཡོད་པ་རེད།

ང་ཚོ་བོད་ཀྱི་ན་གཞོན་བརྒྱ་ཡིས་བོད་མིའི་རང་དབང་འཐབ་རྩོད་རྒྱུན་གནས་བྱེད་རྒྱུ་ཡི་ཆོད་སེམས་བཅངས་ཏེ་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཆེད་དུ་རྡ་རམ་ས་ལར་ལྷན་འཛོམས་བྱས་ཡོད། ང་ཚོ་ཡི་དམིགས་ཡུལ་ནི་དྲང་བདེན་ལ་དགའ་བའི་འཛམ་གླིང་མི་དམངས་དང་སྲིད་གཞུང་ཁག་གི་དབུ་ཁྲིད་རྣམས་ལ་བོད་ནི་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པར་བརྟེན་རྒྱ་ནག་གཞུང་གིས་ཁྲིམས་མཐུན་མིན་པའི་སྒོ་ནས་དབང་བསྒྱུར་བྱས་ཡོད་པ་དེ་གསལ་སྟོན་བྱ་རྒྱུ་ཙམ་མ་ཟད། བོད་ནི་ཆབ་སྲིད་དང་དཔལ་འབྱོར། ཁོར་ཡུག་བཅས་ཀྱི་ཆ་ནས་འཛམ་གླིང་སྤྱི་ལ་ཇི་ཙམ་གལ་འགངས་ཆེ་མེད་དང། བོད་རྒྱའི་དཀའ་རྙོག་དེ་བཞིན་ཞི་བའི་ལམ་ནས་སེལ་རྒྱུར་འཛམ་གླིང་མི་དམངས་ལ་འགན་འཁྲི་ཡོད་པ་གསལ་སྟོན་བྱེད་རྒྱུ། ལྷག་དོན་དུ་བོད་ཀྱི་བདེན་མཐའ་མ་གསལ་བར་དུ་བོད་དོན་ཞུ་གཏུག་ལས་འགུལ་སྤེལ་རྒྱུ་ཡིན་པ་སོགས་བསྒྲགས་ཡོད་པ་རེད། སྐབས་བཅུ་དྲུག་པའི་བཀའ་ཤག་གིས་བོད་ལ་རང་དབང་བསྐྱར་གསོ་ཡོང་སླད། བོད་དོན་ཞུ་གཏུག་གི་ལས་འགུལ་དེ་གནད་དོན་གལ་འགངས་ཆེ་ཤོས་ཤིག་ལ་ངོས་འཛིན་བྱེད་མུས་ཡིན་པ་མ་ཟད། མ་འོངས་འཛམ་གླིང་ས་ཕྱོགས་གང་སར་བོད་དོན་ཞུ་གཏུག་ལས་འགུལ་སྔར་ལས་ཚགས་ཚུད་སྤེལ་རྒྱུ་དང་སོ་སོའི་གནས་ཡུལ་ས་གནས་ཁག་ནང་ཞུ་གཏུག་དངོས་གཞི་སྤེལ་བའི་སྐབས་དོན་སྨིན་ལྡན་པ་ཞིག་ཡོང་ཐབས་བྱ་རྒྱུར་དམིགས་ཡོད་འདུག། ཡང་དེ་སྔོན་བཀའ་ཤག་གོང་མས་བསྐོང་ཚོགས་གནང་བའི་ལྔ་དང་ལྔ་བཅུའི་ན་གཞོན་ཚོགས་འདུ་ཡི་སྐུ་ཚབ་འཐུས་མི་ལྷ་རོང་ལགས་ནས་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མིའི་དྭང་བླངས་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཡིན་འདུག་ཅིང། ཁོང་གིས་ཐེངས་འདིའི་ཚོགས་ཆེན་དེ་བཞིན་གཙོ་བོ་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཁོ་ནར་དམིགས་ཏེ་བསྐོང་ཚོགས་གནང་ཡོད་པ་འདི་ནི་གནད་འགག་ཆེན་པོ་རེད་འདུག་ཅེས་འགྲེལ་བརྗོད་གནང་བྱུང།
བོད་དོན་དུ་ལས་ཀ་བྱས་ཏེ་བཀའ་ཤག་བྱེ་བྲག་གཅིག་དང་སྲིད་སྐྱོང་བྱེ་བྲག་གཅིག་གི་ཆེད་དུ་རྩ་བ་ཉིད་ནས་བྱེད་ཀྱི་ཡོད་མ་རེད། བོད་མི་རིགས་ཀྱི་ཆེད་དུ་བོད་མིའི་འཐབ་རྩོད་ཀྱི་བོད་རང་དབང་སླར་གསོའི་ཆེད་དུ་དེའི་ཆེད་དུ་བྱེད་ཀྱི་ཡོད་རེད། དེའི་ཆེད་དུ་ཚང་མ་ལ་ཨ་ནི་ཚང་མས་ཀྱིས་ང་ཚོས་དེ་གཞོན་སྐྱེས་ཚོས་ཀྱིས་ཁྱེད་རང་ཚོས་བོད་མིའི་སྒྲིག་འཛུགས་ཀྱི་སྡིངས་ཆ་སྤྲད་པ་ནང་བཞིན་ང་ཚོས་དཀའ་ལས་རྒྱག་མཁན་ཡིན། དེ་དང་མཉམ་དུ་དེའི་ཚོགས་འདུའི་སྐབས་མང་པོ་བོད་ཀྱི་སྐུ་ངལ་གྱི་འཆར་གཞི་ཡོད་ས་རེད་དེ་ཅི་འདུག་ཚང་མ་ལ་ཨ་ནི་གཞོན་སྐྱེས་གཞན་པ་ཚོས་ནི་རེད་ཨ་ནི་ད་མི་འདུག་གཞོན་སྐྱེས་གཅིག་པོ་མ་ཡིན་པར་ང་ཚོ་རྒན་གཞོན་བར་གསུམ་ནས་ཨ་ནི་ས་གནས་ས་ཐོག་ལ་སྐུ་ཕྱག་རོགས་གནང་རོགས་གནང་ཞེས་ང་ཚོ་ལས་ཀ་མཉམ་དུ་བྱེད་ཀྱི་ཡིན་པ་ལས་དེ་ལྟ་ཤུགས་ཆེ་ཤོས་རེད་མཐོང་སོང།
ད་དུང་བོད་ཀྱི་གཞོན་སྐྱེས་བརྒྱ་ཡིས་ཡོངས་ཁྱབ་བསྒྲགས་གཏམ་དེའི་ནང་འགྲོ་བ་མིའི་ཐོབ་ཐང་དང་རང་དབང་གི་འཐབ་རྩོད་ལ་གདོང་ལེན་བྱེད་མཁན་བོད་མི་ཁོ་ནར་མིན་པར། ང་ཚོ་ཡིས་དྲང་བདེན་དང་རང་དབང་རྩོད་བཞིན་པའི་མི་རིགས་དང་རྒྱལ་ཁབ་ཚང་མར་གདུང་སེམས་མཉམ་སྐྱེད་ཀྱི་དམ་བཅའ་འཇོག་བཞིན་ཡོད་པ་བརྗོད་འདུག་པ་མ་ཟད། གོ་ལ་ཁྱོན་ཡོངས་ནང་བཙན་གནོན་དང་གདུག་རྩུབ་ཅན་གྱི་རྒྱ་ནག་གཞུང་གི་སྲིད་བྱུས་མགོ་གཏོར་ཆེད་རང་དབང་ལ་དགའ་བའི་རྒྱ་ཆེའི་མི་མང་རྣམས་ང་ཚོའི་མཉམ་དུ་ལངས་རྒྱུའི་འབོད་སྐུལ་ཞུ་བཞིན་ཡོད་ཅེས་བསྒྲགས་གནང་སོང། ཡང་ཨོ་སི་ཀྲུ་ལི་ཡ་གནས་སྡོད་ན་གཞོན་ཚོགས་བཅར་བ་རིག་འཛིན་དབང་མོ་ལགས་ནས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱིས་འགོ་འཛུགས་གནང་བའི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཡིན་འདུག་པ་དང། འདི་ལྟ་བུ་བོད་ཀྱི་གཞོན་སྐྱེས་ཚོས་དྭང་དུ་བླངས་ཏེ་བོད་དོན་ལས་འགུལ་སྤེལ་བ་དེ་ཡིས་གཞོན་སྐྱེས་གཞན་ལ་སེམས་ཤུགས་འཕར་མ་སྤྲད་ཐུབ་པའི་ནུས་པ་ཡོད་པའང་འགྲེལ་བརྗོད་གནང་བྱུང། V TAG ནང་ལོགས་ལ། ཨོ། ཚང་མ་བོད་པ་རེད་དཱ། ང་རང་ཚོ་དྭང་བསུ་ལྟིར་དང། ང་རང་ཚོའི་གི། བོད་ཀྱི། བོད་ཀྱི་གནད་དོན་འདི་ང་ཚོ་བོད་མིའི་གི་དཀའ་ལས་བརྒྱབ་ནས། རྒྱལ་སྤྱིའི་གི་སྡིངས་ཆ་སྒང་ལ་ཡར་ཁྱེར་ནས་འགྲོ་ཡ་དེ་ང་རང་ཚོ་དེ་ག་དེ་ག་ལ་བོད་མིའི་གཞོན་སྐྱེས། གཞོན་སྐྱེས་ལ་དུ་བསམ་པ། ཨ་འདི་གི་ཨ་ལས་དེ་འདྲས་ཀྱི་ལམ་ཀ་ཅིག་ལབ་དུས་ཙམ་པ་ཡང་ཀླད་པ་ནང་ལ་ལ་ཨ་ལས་དེ་ཡང་འགྲོ་སྟངས་གསར་བ་ཅིག་རེད་དཱ་ཨ་དངོས་གནས་དྲང་བདེན་དེ་དངོས་གནས་སེམས་ཤུགས་འཕར་མ་ཡོང་དགོས་ཡས་ཀྱི་གནས་སྟངས་ཅིག་བྱས་ཡང་གཞོན་སྐྱེས་ལབ་དུས་ཙམ་པ་དམིགས་བསལ་ང་ཚོ་སེམས་ནང་ཚོར་བ་མ་འདྲ་ཅིག་སླེབས་ཀྱི་འདུག་ཨ། ཡང་དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏན་ནས་ཚོགས་ཆེན་ལ་བཅར་བའི་ན་གཞོན་བསྟན་འཛིན་ཚེ་སྒྲུབ་ལགས་ནས་བཙན་བྱོལ་དུ་ཡོད་པའི་བོད་པའི་གཞོན་སྐྱེས་ཚོ་ཕན་ཚུན་རྒྱུས་ལོན་དང་འབྲེལ་བ་བཟང་དུ་གཏོང་ཆེད་བོད་ཇ Podcast ཞེས་པའི་དྲ་ཐོག་གླེང་སྟེགས་དེ་གསར་འཛུགས་གནང་མཁན་གྲས་ཤིག་ཡིན་པ་དང། ཁོང་གིས་འབྱུང་འགྱུར་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་དེ་ཚགས་ཚུད་ཡོང་བར་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁག་ནས་རྒྱབ་སྐྱོར་དང་མཉམ་ཞུགས་བྱེད་རྒྱུ་གལ་ཆེ་ཡིན་པ་འགྲེལ་བརྗོད་གནང་བྱུང།
དཔེ་བཞག་སྟེ་ང་ཚོ Grass Root ཅིག་ཡིན་ཙང་ཡོད་ར་ས་གནས་ས་གནས་ཀྱི་ཅིག་ཡིན་ཙང་ཡོད་ར་དོན་གཅོད་ཀྱིས་ག་རེ་གནང་ཐུབ་ར་ན་ཡོད་ད་བོད་པའི་ད་ས་གནས DC ཡིན་ན DC ཀྱི་བོད་པའི་ཚོགས་པ་དེ་ལ་ཡོད་ར་ཤུགས་རྐྱེན་དེ་ཐུབ་པར་དཔེ་བཞག་སྟེ་ཡོད་ར་ཅིག་རྒྱབ་སྐྱོར་བྱེད་ད་ལ་དེ་འདྲ་བྱེད་ཨ་ང་ཚོ་དངོས་གནས་ག་རེ།

དེ་ཡང Reuters ལས་ཁང་ནས་གནས་ཚུལ་སྤེལ་བ་ལ་གཞིགས་ན། འདས་པའི་ཉིན་ཤས་ནས་བཟུང་འབྲུག་ཡུལ་གྱི་ནང་ལ་ཆར་པ་ཤུགས་ཆེ་འབབ་པ་དང་དེ་ཡི་ཤན་གྱིས་ཆུ་ལོག་བརྒྱུགས་ཏེ་ཆུ་ཤུགས་གློག་འདོན་གྱི་ལས་གྲྭ་ཡོད་ས་ཡི་ས་ཆ་གི་ཆ་ཤས་ཤིག་ཆུ་གིས་ཁུར་ནས་ད་ལྟ་ཡི་ཆར་མི་གྲངས་ཉི་ཤུ་རྩ་གསུམ་ཙམ་ཞིག་གར་སོང་ཆ་མེད་དུ་གྱུར་ཡོད་ལུགས་ས་གནས་ཀྱི་གསར་འགྱུར་བརྒྱུད་ལམ་ནས་བཏོན་ཡོད་པ་ལུང་འདྲེན་བྱས་ཡོད་པ་རེད། Reuters ལས་ཁང་ནས་གློག་འདོན་ལས་གཞི་དེ་ཡི་འབྲེལ་ཡོད་འབྲེལ་བ་མཐུད་ཐབས་བྱས་ཡོད་ཀྱང་དམིགས་བསལ་གྱི་འབྲེལ་བ་མཐུད་ཐུབ་མེད་ཀྱང་མིང་བསྟན་འདོད་མེད་པའི་འབྲེལ་ཡོད་ཞིག་གིས་དོ་ཕོག་ཚབས་ཆེན་ཐེབས་ཡོད་ལུགས་བཤད་ཡོད་པ་རེད། ཡང་རྒྱ་ནག་གི་དྲ་རྒྱ་ཡི་ཐད་ཀྱི་གསང་མྱུལ་བ་ཚོ་གིས་རྒྱ་ནག་གི་ནང་དུ་བཅའ་སྡོད་ཨ་མི་རི་ཀ་ཡི་གཞུང་ཚབ་ཆེན་མོ་ཡི་གློག་འཕྲིན་ལ་འཇབ་རྒོལ་བྱས་ནས་ཨ་རི་གཞུང་གི་མི་སྣ་ཁྲི་ཕྲག་མང་པོ་ཡི་གློག་འཕྲིན་ཁ་བྱང་སོགས་རྐུ་བཤེར་བྱས་ཡོད་པ་རེད་འདུག་དེ་ཡང་ཨ་རི་ཡི WSJ གསར་འགྱུར་ལས་ཁུངས་ཀྱི་ཕྱི་ཚེས་ཉི་ཤུ་གི་ཉིན་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་གི་དྲ་རྒྱ་ཡི་གསང་མྱུལ་བ་ཡི་སྒྲིག་འཛུགས་ཤིག་གིས་རྒྱ་ནག་ཏུ་བཅའ་སྡོད་ཨ་མི་རི་ཀ་ཡི་གཞུང་ཚབ་ཆེན་མོ་བ་སྐུ་ཞབས Nicholas Burns དང་དེ་བཞིན་ཨ་རིའི་ཕྱི་སྲིད་དྲུང་ཆེ་ཡི་ཤར་ཨེ་ཤི་ཡ་ལས་དོན་ཐད་ཀྱི་ཕྱག་རོགས་སོགས་ཀྱི་གློག་འཕྲིན་གྱི་ཁ་བྱང་ལ་འཇབ་རྐོལ་བྱས་ནས་ཉུང་མཐར་ཡང་ཨ་རིའི་གཞུང་གི་མི་སྣ་ཁྲི་བཅུ་ལྷག་ཙམ་ཞིག་གི་གློག་འཕྲིན་ཁ་བྱང་བརྐུ་འཁྱེར་བྱས་ཡོད་པ་བཀོད་ཡོད་པ་རེད། གོང་ཞུས་ཨ་རིའི་དཔོན་རིགས་གཉིས་ཀྱི་གློག་འཕྲིན་ཁ་བྱང་དྲ་རྒྱ་གི་གསང་མྱུལ་བ་གིས་བརྐུ་འཁྱེར་གྱི་གནས་ཚུལ་དྲིས་སྤེལ་གྱི་སྐབས་སུ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་དྲ་རྒྱ་ཡི་གསང་མྱུལ་གྱི་གྱོད་དོན་དེའི་ཐད་ལ་ཞིབ་འཇུག་བྱེད་མུས་ཡིན་པ་བརྗོད་ཡོད་པ་ལས

དུས་འཁོར་ལ་ཡོན་ཏན་མི་འདྲ་བ་ཡོད་པ་རྒྱུད་སྟོད་མཁན་ཟུར་བྱ་དོ་རིན་པོ་ཆེ་མཆོག་གིས་འགྲེལ་བརྗོད་གནང་དོན། གཅིག་དང། དུས་འཁོར་རང་གི་དང་རྒྱུད་ནས་མ། རྒྱུད་ཀྱི་ཆེ་བ་རྒྱུད་ཀྱི་ཁྱད་ཆོས་མ་གསུངས་ཡོང་པའི་སྐབས་ལ། ཨ་ནི། སངས་རྒྱས་ཀྱི་གོ་འཕང་བསྒྲུབ་པའི་ཐབས་རྨད་དུ་བྱུང་བའི། མན་ངག་གསལ་ཤོས་དེ་ཨ་ནི་དུས་འཁོར་གྱི་ནང་ནས་གསུང་གི་ཡོད། གཅིག་དང་ཨ་ནི་སྔགས་བླ་མེད

ཚོང་ལས་ཁང་ཁག་གིས་གཏེར་ཁ་དང་ཡང་ན་ནུས་ཤུགས་བསྐྱར་གསོ་ཆེད་དུ་དགོས་ངེས་ཅན་གྱི་རིན་ཐང་ཆེ་བའི་གཏེར་རྫས་རིགས་ཚོ་རྒྱལ་ཁབ་འདྲ་མིན་ནས་འཚོལ་ཞིབ་བྱེད་པ་དང་སྔོག་འདོན་བྱེད་པ་དང་ཁྲིམས་ཐོག་ནས་ཆོག་མཆན་ལེན་པའི་བརྒྱུད་རིམ་སོགས་ཀྱི་སྐབས་སུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་བཅས་ཀྱི་ཁྲིམས་གཞི་དང་འགལ་འཛོལ་བྱུང་བའི་དོན་རྐྱེན་ཆེ་ཁག་བརྒྱ་དང་བཅུ་མེད་གཉིས་བྱུང་ཡོད་པ་ཐེར་འདོན་བྱས་ཏེ་ཉེས་འཛུགས་ཤུགས་ཆེ་གནང་གདའ།

ས་གནས་ས་ཐོག་གི་ཡུལ་མི་རྣམས་འདོད་པ་མེད་བཞིན་དུ་བཙན་དབང་གིས་གནས་སྤོ་གཏོང་དུ་བཅུག་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོད་པའི་སྐོར་ཁོང་གིས་འགྲེལ་བརྗོད་གནང་བྱུང། ཡང་སྙན་ཐོ་དེའི་ནང་ནུས་ཤུགས་གི་ཆེད་དུ་དགོས་མཁོ་ཆེ་བའི་གཏེར་ཁའི་རིགས་དགུ་ཡི་ཐོན་ཁུངས་དེ་དག་གི་ཐོག་ལ་ཉམས་ཞིབ་གནང་ཡོད་པ་དང། གཏེར་རྫས་དེ་དག་ནི་དབྱིན་སྐད་དུ་ཀོ་པར་རམ་ཟངས་དང་ཨལ་མུ་ནི་ཨམ་འམ་ཧ་ཡང་དང་ལི་ཐི་ཨམ་འམ། དངུལ་གྱི་མདོག་ལྟར་དཀར་བའི་ལྕགས་རྫས་དང། Manganese། ཟེར་བའི་ལྕགས་རིགས་ཀྱི་གཏེར་ཁ་དང། Nickel། གཤའ་དཀར་དང། Zinc། ཞ་ཉེ་དང། Chromium། ཀོ་ལྕགས། Cobalt། རྫ་རྩི་དང་ལྕགས་རྩི་སོགས་ལ་བེད་སྤྱོད་བྱེད་པའི་ལྕགས་རིགས་ཀྱི་ཁམས་རྫས་དང། དེ་བཞིན་དེང་སྐབས་ལག་ཐོགས་ཁ་པར་ལ་སོགས་པའི་གློག་ཆས་དང་གློག་གི་མོ་ཊ་སོགས་ལ་དགོས་མཁོ་ཆེ་བའི་རང་བྱུང་གི་གཏེར་ཁའི་རིགས་གཙོ་བོ་དགུའི་ཐོག་ལ་ཉམས་ཞིབ་བྱས་ཡོད་པ་དང། གཏེར་རྫས་དེ་དག་ཚང་མ་ནི་ཉི་འོད་ཀྱི་ནུས་ཤུགས་མཁོ་འདོན་བྱེད་པའི་ཆེད་དུ་ཉི་འོད་འཐེན་པའི་སྒོ་པང་དང་གློག་གི་མེ་ཤུགས་རྡུལ་ཕྲན་ནུས་ཤུགས་བཅས་ཀྱི་འཕྲུལ་ཆས་རིགས་ལ་མེད་དུ་མི་རུང་བའི་གཏེར་ཁ་ཡིན་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་གཏེར་འདོན་གྱི་ཚོང་ལས་ཁང་ཁག་གིས་ཨིན་ཀྲོ་ནེ་ཤི་ཡའི་ནང་གཏེར་ཁ་སྔོག་འདོན་གྱི་ཐད་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་གི་ཐོག་ལ་རྩིས་མེད་རྡོག་རོལ་གཏོང་བའི་གྱོད་དོན་མང་ཤོས་ཉི་ཤུ་རྩ་བདུན་ཐོན་ཡོད་པ་དང། དེ་ནས་དེ་རྗེས་པེ་རུ་ནང་བཅུ་དྲུག་དང་ཨ་ཧྥེ་རི་ཁའི་གླིང་ཕྲན་གྱི་རྒྱལ་ཁབ་ཀོང་གྷོ་ནང་བཅུ་གཉིས་དང། མཱན་མཱར་ནང་བཅུ་གཅིག་དང་ཛིམ་བྷ་བྷེ་ནང་བདུན་བྱུང་ཡོད་པ་དང་ཡང་དེའི་ཁོངས་སུ་སུམ་ཆ་གཉིས་དེ་འགྲོ་བ་མིའི་ཐོབ་ཐང་དང་འགལ་འཛོལ་བྱུང་ཡོད་པ་མ་ཚད་ས་སྐྱེས་རྡོ་སྐྱེས་ཀྱི་གདོད་མིའི་མི་རིགས་ལ་གནོད་སྐྱོན་ཆེ་ཤོས་དེ་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། ཡང་གལ་ཆེ་བའི་གཏེར་ཁའི་ཐོན་ཁུངས་ཡོད་སའི་རྒྱལ་ཁབ་དེ་དག་གི་ནང་རྒྱ་ནག་གི་གཏེར་ཁ་སྔོག་འདོན་གྱི་ཚོང་ལས་ཁང་ཁག་གིས་མ་རྩ་བཙུགས་ནས་ཚོང་ལས་གཉེར་བཞིན་པའི་སྐབས་སུ་ངལ་རྩོལ་བ་རྣམས་ལ་གུན་གསབ་ར་ལྟ་བཅས་ཀྱི་ཐད་ལ་རྩོད་གླེང་ཚད་མེད་ལ་གདམ་ག་གང་ཡང་མེད་པའི་གནས་ཚུལ་སྤེལ་གདའ། དེ་བཞིན་ཐའེ་ལེན་ནང་བཞུགས་བཞིན་པ་དང་འབར་མའི་དམངས་གཙོ་དང་གཅིག་སྒྲིལ་གཞུང་གི་གློག་དང་ནུས་ཤུགས་ཀྱི་བློན་ཆེན་ཡུའུ་སོ་ཐུ་ར་ཁོང་གིས།

རྒྱ་ནག་གི་གཏེར་ཁ་སྔོག་འདོན་པ་ཚོས་དབྱིན་སྐད་དུ Rare Earth ཟེར་བའམ་ཆེས་དཀོན་པའི་གཏེར་ཁ་སྟེ། དེང་སྐབས་འཕྲུལ་ཆས་རིགས་ལ་མཁོ་ཆེ་བའི་གཏེར་ཁའི་རིགས་མང་པོ་ཞིག་སྔོག་འདོན་བྱས་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། དེ་ནི་སྙན་ཐོ་དེའི་ནང་བོད་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་ལ་གནོད་སྐྱོན་བཏང་བའི་གནས་ཚུལ་བཀོད་མེད་ཀྱང་བོད་ནང་དུ་ཡང་དེའི་སྐོར་གནས་སྟངས་ག་འདྲ་ཡོད་མེད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ།
ད་ཁྱོད་གོང་ནས་བཤད་ཡ་གི་སྙན་ཐོ་དེའི་ནང་ལོགས་ནས་ཨ་ནི་ཁོ་ཕྱི་རྒྱལ་རྒྱལ་ཁབ་ནས་ད་རྒྱ་ནག་གི་འདི་གཏེར་ཁ་སྔོག་འདོན་གི་སྐབས་སུ་ཨ་ནི་ཁོར་ཡུག་གཏོར་བརླག་བཏང་ཡ་དང་ཨ་ནི་ནས་ས་གནས་ཀྱི་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་ཡ་ཨ་ནི་ཚེ་དེ་རེད་འདུག་བ་ད། དེ་ཕྱིའི་རྒྱལ་ཁབ་ནས་ཕྱི་རྒྱལ་ནས་རྒྱ་མི་གི་གཏེར་ཁ་སྔོག་འདོན་གྱིས་ཁོར་ཡུག་གཏོར་སྐྱོན་གཏང་ཡ་དང་དེ་ནང་བཞིན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དེ་འདྲ་ཚབས་ཆེན་གཏང་གི་ཡོད་ན་ད་རྒྱ་ནག་གི་དབང་བསྒྱུར་བྱེད་བཞིན་པའི་བོད་དང་ཨ་ནི་ད་ཤར་ཏུར་ཀི་སི་ཐན་དང་སོག་པོ་ལ་སོགས་པ་དེ་ཚོ་ལ་ད་དཔེ་དེ། དེ་ལས་ལྡབ་མང་པོ་གི་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དང། འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་ཡ་ད་དཔེ་དེ་ང་ཚོས་ད་བཤད་མ་དགོས་ཡ་གནས་སྟངས་འདྲ་བོ་ཅིག་རེད། ད་ཕྱི་རྒྱལ་དེ་ཚོ་ལ་རྒྱ་ནག་གི་གཏེར་ཁ་སྔོག་འདོན་དེ་ཚོ་སོང་ན་གོ་དུ་ཚོང་རང་གི་ངོས་ནས་གཏེར་ཁ་སྔོག་འདོན་མ་གཏོགས་ཁོ་རང་ཚོ་ལ་དེ་ཨ་དམག་གི་དབང་ཆ་ཡོད་བ་མ་རེད་ཉེན་རྟོག་པའི་དབང་ཆ་ཡོད་བ་མ་རེད་དེ་ཁོ་རང་ཚོ་གི་ཁོར་ཡུག་དེ་འདྲ་ཅིག་གཏོར་བརླག་དང་ས་སྟེང་གི་མིའི་གི་འགྲོ་བ་མིའི་ཐོབ་ཐང་ཡུལ་མིའི་གི་འགྲོ་བ་མིའི་ཐོབ་ཐང་དེ་འདྲ་ཅིག་གཏོར་བརླག་གཏང་གི་ཡོད་ན

ཁང་ཟིན་ད་ཅིག་ག་རེ་ཟེར་དགོས་རེད། འདུག་ཨ་མདོ་དང་ཁམས་ནས་ཡ་དབུས་གཙང་ཕྱོགས་ལ་ལམ་ཁ་དེ་ཚོ་དཔེ་ཡར་ཡར་རྒྱས་བཏང་ཟིན་ན་འདྲ་ད་རྒྱ་སྐྱེད་ཆེན་པོ་རྒྱ་ཆེན་པོ་ཟིན་རྗེས་སུ་ཨ་ནི་བོད་ཀྱི་གཏེར་ཁ་སྔོག་འདོན་བྱས་ནས་ཨ་ནི་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དང་དེ་ནང་བཞིན་ཆུ་གློག་གི་ཆུ་མཛོད་བཟོ་ཡ་ལ་སོགས་པ་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དེ་ལ་ཧང་སང་ཡ་ཚབས་ཆེན་དེ་འདྲ་ཡིན་པ་ད་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་ལུང་ཁུག་ནང་ཉན་ཐོས་ནང་མཐོང་ཡོད་ཡོད་རེད་ཨ་ནི། དེ་ལ་དམིགས་བསལ་གྱི་སྙན་ཐོ་དེ་འདྲ་བཏོན་ཡོད་རེད། དེས་མ་ཚད་ད་ཅིག་ཕྱི་རྒྱལ་གྱི་སྙན་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་དེ་ཚོ་གི་སྙན་ཐོ་ནང་ལ་ཐོན་ཡོད་རེད། ད་དེ་བོད་དང་ཕྱི་རྒྱལ་དེ་མ་འདྲ་ཡ་དེ་ག་རེད་ན་བོད་ནི་ཁོར་ཡུག་གཏོར་བརླག་གཏང་ཡ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་ཡ་གཅིག་པོ་མ་རེད། ཨ་ནི་བོད་ཀྱི་རིག་གཞུང། བོད་ཀྱི་ཡུལ་སྲོལ། བོད་ཀྱི་ས་གནས་ས་ཐོག་གི་མི་དེ་ཚོ་དཔེ་དེ་འཚོ་གནས་བྱེད་མ་ཐུབ་ཡ་དང། ཨ་ནི་བཙན་དབང་གིས་གནས་སྤོར་བྱས་ཡ་དང། ང་གནས་ཀྱི་ས་ཆ་འཕྲོག་ཡ་ལ་སོགས་པ་ནས་དོན་སྤེལ་ཏེ་ཕྱི་རྒྱལ་དང་བསྡུར་ན་ད་ཚེགས་ཆེན་པོ་ཞུ་རེད། ད་གུང་གི་ཁྱོད་གསུངས་ཡག་གི་སྙན་ཐོ་དེའི་ནང་ཕྱི་རྒྱལ་ནས་རྒྱ་ནག་གི་གཏེར་ཁ་སྔོག་འདོན་གི་གནས་སྟངས་དེ་དེ་འདྲ་འཛའ་དྲག་ཅིག་ཡིན་ན་ད་རྒྱ་ནག་གཞུང་གི་དབང་སྒྱུར་བྱས་ཡོད་ཡག་གི་བོད་དང་ཤར་ཏུར་ཀི་སི་ཐན་དང་སོག་པོ་ས་ཁུལ་དེ་ཚོ་ལ་ད་དཔེ་དེ་བཤད་མ་དགོས་ཡག་ཅིག་རེད་ད་དེ་དཔེ་དེ་མིག་བཙུམ་བསྡད་ན་སྟངས་དེ་ཡང་འདྲ་བོ་གཅིག་ཆགས་ཡོད་པ་རེད་ལགས། དེ་ནི་ཉམས་ཞིབ་གི་གནས་ཚུལ་དེའི་སྐོར་གོང་ཞུས་ཉམས་ཞིབ་ཁང་དང་དེའི་འབྲེལ་ཡོད་ཉམས་ཞིབ་པ་ཁག་ལ་ཁ་པར་དང་རླུང་འཕྲིན་གྱི་ཐོག་ནས་འབྲེལ་བ་ཞུས་ཀྱང་ཉམས་ཞིབ་པ་དེ་དག་གིས་དངོས་སུ་བཤད་འདོད་མེད་པའི་གནས་ཚུལ་འགྲེལ་བརྗོད་གནང་ཙང། ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གི་སྙན་ཐོ་དེའི་ནང་རྒྱ་ནག་གི་གཏེར་འདོན་གྱི་ཚོང་ལས་ཁང། སུམ་ཅུ་སོ་དགུའི་སྐོར་འགྲེལ་བརྗོད་བྱས་ཡོད་པ་དེ་དག་གི་ནང་ནས་བདུན་གཅིག་པུས་འགྲོ་བ་མིའི་ཐོབ་ཐང་གི་སྲིད་བྱུས་དང་ཚི་སིའི་ནང་གསེས་མཛད་པའི་ཁས་ལེན་ཞུས་ཡོད་པ་དང་ཡང་ཚོང་ལས་ཁང་ཉི་ཤུ་རྩ་གཉིས་ཡོད་པའི་ནང་ནས་བཞི་ཡིས་མ་གཏོགས་སྐྱོན་བརྗོད་དེ་ལ་ལན་འདེབས་གང་ཡང་བྱས་མེད་པ་དང། རྒྱ་ནག་གི་ཧུའུ་ཡོའོ་ཀོ་བལ་ལྕགས་རིགས་ཁམས་རྫས་ཚོང་ལས་ཁང་གིས་ཨིན་ཀྲོ་ནེ་ཤི་ཡའི་ནང་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་བའི་སྐྱོན་བརྗོད་དེ་ལ་ཟོལ་ཙམ་གྱི་ངོས་ལེན་བྱས་ཡོད་ཀྱང། ཚོང་ལས་ཁང་གིས་ངལ་རྩོལ་བ་ཚོ་ལ་བཤུ་གཞོག་གཏོང་བའི་ཉེས་འཛུགས་བྱས་པ་དེ་ལ་ངོས་ལེན་བྱས་མེད་པ་རེད་ད། ཡང་སྙན་ཐོ་དེའི་ནང་འགྲོ་བ་མིའི་ཐོབ་ཐང་དང་འགལ་འཛོལ་བྱས་པའི་གནས་ཚུལ་དེ་རིགས་བརྒྱ་ཆ་བཞི་བཅུ་ཞེ་གཉིས་དེ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་དང་བརྒྱ་ཆ་ཉི་ཤུ་རྩ་བདུན་དེ་ལ་ཏིན་ཨ་མེ་རི་ཀའི་ཁུལ་དང་བརྒྱ་ཆ་ཉི་ཤུ་རྩ་བཞི་དེ་ཨ་ཧྥེ་རི་ཀའི་ཁུལ་དུ་བྱུང་ཡོད་པ་དང་ཡང་ཕྱེད་ཀ་ལྷག་དེ་ཁོར་ཡུག་ལ་གནོད་སྐྱོན་གཏོང་བ་དང་ཆུ་གཙང་མའི་ཐོན་ཁུངས་བརླག་གཏོར་གཏོང་བ་དེ་བཞིན་སུམ་ཆ་གཅིག་དེ་ངལ་རྩོལ་བ་ཚོའི་ཐོབ་ཐང་ལ་བརྩི་མེད་གཏོང་བ་དང་དེ་ནང་མང་ཆེ་བ་ལས་ཀའི་སྐབས་སུ་འཕྲོད་བསྟེན་དང་སྲུང་སྐྱོབ་ཀྱི་ཉེན་ཚབས་སོགས་ལ་སྣང་མེད་བཏང་ཡོད་པ་སོགས་ཀྱི་ཉེས་འཛུགས་ཡོད་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ།
ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཧུར་ཐག་ཐེངས་ཐད། དེ་རིང་གི་རྩོམ་སྒྲིག་འགན་འཛིན་དཔལ་ལྡན་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།